གོ་ལ་ཆི་ཨི་མེ། འདི་བོད་ད་ལོ་འདི་གུ་ཏོ་ཅ་ཤེབ་ད་ལོའི་ཅ་འདི་ཚོའི་ཚུགས་ཐུང་གུ་བོད་མེ་མ་ལུ་ཅ་རི་ཨི་མེ་ཞག་ཏི་ཨི་མེ། ཉིམ་གཅིག་ཉིམ་གཅིག་འདི་ཨ་ལུ་འདི་མ་འགྲོ་མ་འགྲོ་འཇོ་ས་ང་ཅི་གི་མཐོང་མེད། འདི་ཚོ་མེ་མཐོང་འདི་ཡོད་བདག་ཐུན་འདི་བས་འདི་ཕམ་པིན་ཆ་འདི་ཚོས་གི་རྣ་མ་ས་མེ་གི་སེམས་ཅོག་འདི་འཇོ་མེད། ང་ཅི་གི་རང་གི་ཨ་ལུ་སྦོམ་འཇོ་ད་ལུ་རྣ་མ་ས་སེམས་ག་ཡིན་རང་གི་ཨ་ལུ་འདི་ཚོས་གི་ཁ་ལབ་ཐང་འདི་ལས་སྦེད་ཐང་ང་ཅི་གི་ག་ཏིམ་ཅི་ཆོག་འདི་ཚོ་བསྟན་རྟགས་འདི་ཡོད་ག

འདིས་སུ་མེད་ཀྱི་ཤར་ལྷོ་ག་ཐིག་གིས་བསྟན་ལྷུན་འཇུག་ཨེ་ན་འདི་གའི་གོ་ལས་ང་བྱས་ཀྱི་སེམས་གཙོ་དུ་བའི་ཉེམ་རུ་ཆེ་བ་ཅིན་མ་སྒྲོག་མ་སྒྲོག་གི་ལུགས་སྦྱོར་དུས་སུ་ང་བྱས་ཁ་ར་གི་ཧ་གོ་བསོབ། ཉིན་གཅིག་གི་ཚེ། འདིས་སུ་མེད་སྐྱོན་བཅོས་ཀྱི་སྐུ་མདུན་ལོ་ང་བྱས་ཀྱི་ཇོ་དེ་ང་བྱས་ཀྱི་ག་ཐིག་སུ་མེད་ཀྱི་འདིས་སུ་མེད་ཀྱི་མིག་དུ་ཚུད་ཀྱི་ཤར་གྱི་ལུས་འདི

ད། མར་ཡམ་གྱི་དུས་སུ་མོས་ལག་ལེན་ཐབས་དང་བསྟུན་ནས་མར་རེམ་གྱི་དམག་འདི་གཱ་ཨིན་ནཱ་སི་ལ་བུ་རུ་བྱས་པའི་ཕྱིན་ཡན་ཅན་བྷོ་ཇ་འདི་གཱ་ཨིན་ནཱ་སི་ལ་བུ་རུ་བྱས་པའི་ཕྱིན་གཱ་ཨིན་མོ་ཇོ་སེབ་ཨིན། འདི་ཇོ་སེབ་ཨིན། ད་ཅོ་ར་ཅི་པི་ར་དོ་རུ་ང་ཅིག་རྟ་དེ་ཇོ་ད་ལུ། ཉིན་གཅིག་གི་ཚེ་མར་ཡམ་འདི་ཨེ་ལི་ཇ་བེད་ཀྱི་ཕྱི་ན་ལུ་ཇོ་ད་ལུ། འདི་གང་ལེ་ར། ག་གི། ན་མ་སེ་མའི་བྷོ་ག་ལུ་ན་མ་སེ་མའི་པ་ཡི་ག། འདི་ག་ལུ། མར་ཡམ་གྱི་བྷོ་ག་ལུ་འདི་ཨ་ལུ་འདི་པ་ཡི།

ཆ་ར་གི་ཁྱིམ་ཚ་དུས་ཚོད་ག་ག་ཡོད་ག། ཨ་བཞི་ཨ་ཉི་དུས་ཚོད་ག་ག་ཡོད་ག་དུས་ཚོད་ལོ་ལོག་ཅི་ལོག་ཅི་ར། འདི་སྐྱོན་བརྗོད་ག་གི་ནང་བཞིན་བྱེད་གི་ཧ་གོ་འདི་ཇོ་བོ་དང་དུས་འདི་བས་སྐྱོན་བརྗོད་གི་ཐུགས་ཉིད་བྱེད་གི་སེམས་གི་ནང་ན་ལས་ར་ལ་ལན་ཐབས་འདི་བྱེད་མི་གོ་ལ་བས་སྐྱོན་བརྗོད་གི་བྱིན་རླབས་དགོས་བྱིན་རླབས་བྱེད་ག་རོལ་ན་དེ་བས་ཡུས།

རྡེ་ར་བེ་རུ་ར། ང་ཆེ་སྐྱིད་ཅིང་འོམ་མི་ཤིས། རྡེ་ར་བེ་རུ་ར། གནམ་མ་སོན་སྐྱོན་བཅོས་ཀྱི་ལག་ལེན་ཐབས་འདི་འོམ་དང་དུས་འདི་བས། ནམ་ཅི་ར་བེ་རུ་གནམ་ས་ཆམ་ཏོག་ཏོག་འོམ་དང་དུས་འདི་བས། འདི་མི་དུ་ཚུ་ལུ། ཅི་བ་ཅི་གནམ་ས་དགའ་ཚོ་རྒྱུག་དུ་འཇོག་ཨི། འདི་ང་ཅེ་གི་ལོག་ཅི་ལོག་ཅི་ར། ག་གི་བསྟན་ཅིམ་མོ་ཚ་ལབ་རུ་བྱེད་ཅིན་འདི་ཚུ་ག་ར། ང་ཆེ་སྐྱོན་བཅོས་ཀྱི་ཀ་གི།

ཧིང་དང་བི་ཀི་ལེ་ར་ཀ་དྲི་ག་སོགས་ཡོད། ལོག་ད་རུ་ར་གཉན་སྲིན་སྣ་བོ་རྣོ་བའི་གི་རེ་བ་ཡོད་སྲི་ཞུ་ནི་ཨི། ད་རི། བསོད་ནམས་ཐ་ཡི་ང་ད་ཅི་ག་ལས་རིམ་ན་ལུ་སྐྱ་མ་སྟོང་སྣ་མེ་ད་གཉན་སྲིན་སྣ་མེ་ག་ར་ལུ་ཀ་དྲི་ཆེ་སྲི་ཞུ་ནི་ཨི་ལོག་དེ་ར་ང་ཅི་ད་ཅི་ག